འབྲུག་ཡུལ་དང་རྒྱ་ནག་གཉིས་ས་མཚམས་ཀྱི་རྩོད་གཞི་བྱུང་ཡུལ་འབྲུག་གི་བྱང་ཕྱོགས་ས་ཁུལ་ནང་རྒྱ་ནག་གིས་ཁང་པ་འཛུགས་སྐྲུན་བྱེད་ཀྱི་ཡོད་པའི་གནས་ཚུལ་ཐོན་པར། དེ་སྔ་འབྲུག་གིས་ཁས་ལེན་བྱེད་ཀྱི་མེད་ཀྱང། རྒྱ་ནག་གིས་འབྲུག་གི་ས་ཆར་ངོས་འཛིན་བྱེད་པའི་ས་ཐོག་ཏུ་ཁང་པ་འཛུགས་སྐྲུན་གྱི་ལས་དོན་ཁག་བྱས་དང་བྱེད་བཞིན་ཡོད་པའི་གནས་ཚུལ་གསར་འགྱུར་ལས་ཁང་ཁག་གིས་སྤེལ་ཡོད་པ་དང་གནས་ཚུལ་དེ་ནི་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དགུ་པའི་ནང་མིས་བཟོས་སྲུང་སྐར་གྱིས་པར་ལེན་བྱས་ཏེ་རྒྱ་གར་གྱི་གསར་འགྱུར་ལས་ཁང། Chatham House dot org ཡིས་འདི་ཟླའི་ཚེས་གཅིག་གི་ཉིན་སྤེལ་ཡོད་འདུག་གསར་འགྱུར་ལས་ཁང་དེས་ད་དུང་འབྲུག་ཡུལ་གྱིས་རྒྱ་ནག་དང་གྲོས་མཐུན་ཞིག་ལ་གྲོས་འཆམ་ཡོང་རྒྱུའི་དོན་འབྲུག་གི་ས་ཁོངས་སུ་ངོས་འཛིན་བྱེད་པའི་ས་ཁུལ་ནང་རྒྱ་ནག་གིས་ཁང་པ་འཛུགས་སྐྲུན་བྱེད་པར་མོས་མཐུན་བྱས་པའི་རྣམ་པ་ཡོད་པ་ཞིག་དང་གྲོས་མཐུན་དེའི་ནང།

མཁན་པ་ལྗོངས་ས་ཁུལ་ནང་ས་མཚམས་སྲུང་དམག་སྡོད་ཡུལ་གྱི་ཁང་པ་འཛུགས་སྐྲུན་བྱེད་ཀྱི་ཡོད་ཅིང་ས་ཆ་དེ་དག་ནི་འབྲུག་ཡུལ་གྱི་མངའ་ཁོངས་ཤིག་ཡིན་པར་ངོས་འཛིན་བྱེད་དགོས་པ་ཆགས་ཀྱི་ཡོད་པ་དང་ཡང་དཔྱད་ཞིབ་པ་ཁག་གིས་སྔོན་དཔག་བྱས་པར་གཞིགས་ན། རིང་མིན་འབྲུག་དང་རྒྱ་ནག་གཉིས་ཀྱི་ས་མཚམས་ཀྱི་གནད་དོན་ཐོག་གྲོས་མཐུན་ཞིག་གསལ་བསྒྲགས་བྱེད་འཆར་ཡོད་པའི་ཐོག་ནས་འབྲུག་ཡུལ་གྱི་ས་ཁུལ་ནང་རྒྱ་ནག་གི་ས་སྲུང་དམག་གི་ཁང་པ་འཛུགས་སྐྲུན་བྱེད་ཡུལ་དེ་ནི་མ་འོངས་རྒྱ་ནག་གི་མངའ་འོག་ས་ཁུལ་ཞིག་ཏུ་འགྱུར་སྲིད་པ་ཞིག་ཡིན་པའི་ངོས་འཛིན་ཡང་བྱེད་དགོས་པ་ཞིག་ཆགས་ཀྱི་ཡོད་ཅིང་འབྲུག་གིས་ད་དུང་རྒྱ་ནག་གིས་འཇུ་བཟུང་བྱས་ཟིན་པའི་ས་ཆ་དེ་ཉིད་རྒྱ་ནག་ལ་སྤྲོད་རྒྱུའི་ཕམ་ཁུར་བྱེད་སྲིད་པ་ཞིག་ཡིན་པའི་གནས་ཚུལ་ཡང

ཁག་ཁག་ཏུ་གནས་པའི་ས་མཚམས་ས་ཐིག་གསལ་པོ་ཞིག་འགོད་ཐུབ་རྒྱུའི་རེ་བ་ང་ཚོས་འཆང་བཞིན་ཡོད་རེད་ཅེས་བརྗོད་ཡོད་འདུག་ཡང་མིས་བཟོས་སྲུང་སྐར་ཐོག་ནས་པར་ལེན་བྱས་པའི་པར་རིས་གསར་ཤོས་ཁག་ལ་གཞིགས་ན། འབྲུག་ཡུལ་གྱི་ས་ཁོངས་སུ་ངོས་འཛིན་བྱེད་པའི Jakarlung Valley'འམ་བྱ་དཀར་ལུང་གཞུང་ནང་དེང་སྐབས་རྒྱ་ནག་གིས་ས་མཚམས་སྲུང་དམག་སྡོད་ཡུལ་གྱི་ཁང་པ་འཛུགས་སྐྲུན་བྱེད་བཞིན་ཡོད་པ་གསལ་སྟོན་བྱས་ཡོད་པ་མ་ཟད་པར་དེ་དག་གིས་ད་དུང་རྒྱ་ནག་གིས་ས་ཁུལ་ནང་གཞུང་ལམ་གྱི་འབྲེལ་མཐུད་མ་ལག་ཀྱང་ཧ་ཅང་གི་ཤུགས་ཆེན་ཞིག་བཙུགས་ཡོད་པ་གསལ་སྟོན་བྱས་ཡོད་འདུག Robert Barnett ནི་དབྱིན་ཇིའི་གཙུག་ལག་སློབ་གྲྭ་ཆེན་མོ University of London གྱི་བོད་གནས་ཐོག་གི་ཞིབ་འཇུག་པ་ཞིག་ཡིན་ཞིང་ཁོང་ནི་འབྲུག་དང་རྒྱ་ནག་གཉིས་ཀྱི་ས་མཚམས་རྩོད་གཞི་ཟེར་བའི་ཐོག་ཏུ་ཡང་དོ་སྣང་ཧ་ཅང་གི་ཆེན་པོ་གནང་མཁན་ཞིག་ཡིན་པ་དང། གོང་ཞུས་ཀྱི་གནད་དོན་ཐོག་ཁོང་གིས་གསུངས་པའི་གནས་ཚུལ། དེ་རིང་གི་འཛམ་གླིང་ཞེས་པའི་གསར་འགྱུར་ལས་ཁང་གིས་ལུང་འདྲེན་བྱས་པར་གཞིགས་ན། བྱ་དཀར་ལུང་གི་གཞུང་ནང་འཛུགས་སྐྲུན་གྱི་རྦ་རླབས་ཁག་གཉིས་འཕྱུར་བཞིན་ཡོད་པ་གཅིག་ནི། རྒྱ་ནག་གིས་བོད་མི་ས་ཁུལ་གྱི་ནང་གནས་སྤོ་བྱེད་རྒྱུར་སྐུལ་འདེད་ཤུགས་ཆེན་གྱི་ཐོག་ནས་བྱེད་ཀྱི་ཡོད་པ་དང་ཅིག་ཤོས་དེ་ནི། ས་ཁུལ་ནང་འཛུགས་སྐྲུན་གྱི་ལས་འཆར་ཁག་གཉེར་རྒྱུའི་དོན་དུ་རྒྱ་ནག་གཞུང་གིས་མ་དངུལ་ནི་ཧ་ཅང་གི་མང་པོ་ཞིག་གཏོང་བཞིན་ཡོད་རེད་ཅེས་གསུངས་ཡོད་འདུག་གནས་ཚུལ་དེ་ནི་འབྲུག་ཡུལ་གྱི་ས་ཆ་ཡིན་པར་ངོས་འཛིན་བྱེད་ཡུལ་མན་ཆུ་མ་ཝེ་ལིའམ་མན་ཆུ་མ་སྐྱིད་གཤོངས་ནང་རྒྱ་ནག་གིས་འཛུགས་སྐྲུན་གཉེར་བར་ཞིབ་འཇུག་བྱས་པའི་རྗེས་སུ་བྱུང་བའི་གནས་ཚུལ་ཞིག་ཀྱང་ཆགས་ཡོད་འདུག་གོང་ཞུས་ཀྱི་གནས་ཚུལ་དེ་བཞིན་ཕྱོགས་སྒྲིག་དང་ཕབ་སྒྱུར་སྙན་སྒྲོན་ཞུ་མཁན་རྒན་ཚ་སེ་ཡིན།